བཀྲ་ཤིས་བདེ་ལེགས། ངའི་མིང་རྡོ་རྗེ་དགྲ་འདུལ་ཡིན། ང་ད་སིང་ག་པོར་ཨེམ་ཆི་ཞིག་ཡིན། ད་རིང་ངའི་བརྙན་ཐུང་འདི་ག་རེའི་སྐོར་རེད་ཞུས་ན་འཕྲོད་བསྟེན་དང་འབྲེལ་བ་ཡོད་པ་ལུས་རྩལ་རྩེ་དེའི་སྐོར་ཡིན། སྤྱིར་བཏང་མི་མང་པོ་ཆེས་ལུས་རྩལ་སྐོར་མཁྱེན་གྱི་ཡོད་དེ་ཡིན་ནའི་དེ་ཤག་ཕྱིས་སུ་ད་དུས་ཚོད་འགྱུར་བ་ཆེན་པོ་ཞུ་བ་དེ་དུས་ཙམ་པ་དཔེར་ཆ་བཞག་ན་ལག་ཐོག་ཁ་པར་ཁེ་ད་ད་ཀམ་པུ་ཊར་དང་འདི་སྒང་ལ་ཡུན་རིང་པོ་བཞུགས་དུས་ཙམ་པ་མི་མང་པོ་ཆེས་ང་ཚོ་ད་ཨིན་ཇིའི་སྐད་ལ more sedentary life།

ཨ་ནི cancer དེ་ནས་ལུས་རྩལ་རྩེ་ན་སེམས་ལ་ཞེ་པོ་ཕན་གྱི་འདུག། སེམས་ཁམས་རིག་པ་ལ་ཞེ་པོ་ཕན་ཐོགས་ཀྱི་འདུག། བྱས་ཙང་ལུས་རྩལ་མུ་མཐུད་ནས་རྩེ་ན་ནད་གཞི་མང་པོ་ཅིག་སྔོན་འགོག་བྱེད་ཀྱི་ཡོད་ཙང་ཨ་ནི་ལུས་རྩལ་རྩེ་ན་ཞེ་དྲག་གལ་ཆེན་པོ་རེད་ཤག། ད། ལུས་རྩལ་རྩེ་དུས་ཙམ་པ་ཨ་ནི་ནམ་རྒྱུན་ག་བར་ཕོག་གོ་ཟེར་ན།

ད་ང་རང་ཚོ་གོམ་པ་འདི་ག་ཚོད་རྒྱག་དགོས་རེད་ཞུས་ན་རག་ལ། ཨིན་བདུན་ཕྲག་གཅིག་ལ་ཉི་མ་ལྔ་གནང་ན་འགྲིག་འདུག་ཨིན་ཉི་མ་ལྔ་ནང་ལོགས་ནས་ག་འདྲས་རེད་ཞུས་ན་ཨིན། ཉི་མ་གཅིག་ལ་ཆུ་ཚོད་ཕྱེད་ཀ། དེ་གོམ་པ་མགྱོགས་པོ་རྒྱག་འདུག་ད་གོམ་པ་མགྱོགས་པོ་ཟེར་དུས་ཙམ་པ་ག་འདྲས་ཞིག་ལ་ཚད་བཞག་དགོས་ཟེར་ན་དེ་ང་ཚོ་ཨིན་ཇིའི་ཐོག་ནས Talk Test ཟེར་འདུག Talk Test ཟེར་བ་ལ་སྐད་ཆ་བཤད་ཐུབ་ཡ། བྱེད་དུས་ཙམ་པ། གོམ་པ་རྒྱག་དུས་ཙམ་པ་ལ་སྐད་ཆ་བཤད་ཐུབ་བ་བྱས་རོགས་ཨ་ལོ། དེ་ནས་གཞས་བཏང་མ་ཐུབ་ན་ད་འདི་གོང་བུ་འདི་འགྲིག་ང་རྩིས་རེད་གོང་བུ་མགྱོགས་པོ་རྒྱག་དུས།